བཅུ་པ། ཕོ་རོག་གིས་འུག་པའི་ཚང་བསྲེགས་པ། གནའ་སྔ་མོ་འུག་པའི་རྒྱལ་པོ་འདབ་བཟང་དང་ཕོ་རོག་གི་རྒྱལ་པོ་ཡུལ་འཁོར་སྲུང་ཟེར་བ་ཞིག་ཡོད། དེ་གཉིས་ཕན་ཚུན་ཤིན་ཏུ་མི་མཐུན་པར་གྱུར། དེ་གཉིས་ལ་བློན་པོ་ཆེན་པོ་རེ་ཡོད། འུག་པའི་བློན་པོ་སེར་མིག་དང་ཕོ་རོག་གི་བློན་པོ་སྤྲིན་གྱི་ཤུགས་ཅན་ཟེར་བ་གཉིས་ཡོད། དེ་ནས་ཉིན་ཞིག། ཕོ་རོག་གི་བློན་པོ་དེས་རང་གི་རིགས་ཚང་མ་བསྡུས་ཏེ། ང་ཚོས་དགྲ་བོ་འདི་དང་འཐབ་ནི་མི་ཐུབ། འདུམ་བྱས་ཀྱང་ཕན་ཚུན་མི་མཐུན་པས་ད་ནི་བསླུ་དགོས་པས་ཁྱེད་རྣམས་ཀྱིས་ངའི་གཤོག་སྒྲོ་ཐོགས་པ་དང། ཡན་ལག་བཅད་རྗེས་ཁྱེད་ཚོ་གཞན་ཞིག་ཏུ་སོང་ཞིག། ཅེས་བཤད་པར། ཕོ་རོག་རྣམས་ཀྱིས་དེ་ལྟར་བྱས་ཏེ། ཤིང་ནྱ་གྲོ་དྷའི་སྡོང་པོའི་ཐོག་ཏུ་ཡོད་པའི་རང་ཉིད་ཀྱི་ཚང་གི་རྩར་སོང།

དེང་སང་ཡོད་པའི་འུག་པ་རྣམས་ནི་འུག་པའི་བློན་པོ་སེར་མིག་ཅན་གྱི་རྒྱུད་པ་ཡིན་ཞེས་ཤོད་སྲོལ་ཡོད།